མི་མང་དང་ཚང་མ་ལོག་གི་ཐོག་ནས་དགའ་བོ་ཞེ་དྲག་བྱུང་ཤག་ཨ་ནི་དེ་འདྲའི་སོང་ཙང་རིན་པོ་ཆེ་གིས་ད་མ་འོངས་པའི་མོན་པའི་མི་མང་ཚོ་ལ་ཡ་ཨ་ནི་བཀའ་སློབ་ལམ་སྟོན་ཅིག་གནང་རོགས་གནང་སོང་དང་པོ་དེ། དང་པོ་དེ་ཡ་ཨ་ནི་གསར་ཁང་གི་ཐོག་ནས་ང་ལ་ཡ་དྲི་བ་གནང་ཡག་གི་གོ་སྐབས་གནང་པ་དེར་ཐུགས་རྗེ་ཆེ་ཞུ་ཡ་ཡིན་ཨ་ནི་ད་ད་ནི་འདི། མོན་རྟ་དབང་ལ་བཅར་བ་ཐེངས་མ་གསུམ་པ་དུ་ཕྱིན་ཆགས་ཀྱི་ཡོད་རེད། བྱས་ཙང་དེ་ཡིན་དུས་མོན་པའི་མི་མང་སྤྱི་ཡོངས་ཁོ་ར་ད་སངས་རྒྱས་ཀྱི་ཆོས་ལ་དད་པ་ཆེན་པོ་ལྷག་དོན་དུ་ཨ་ནི ྋགོང་ས ྋསྐྱབས་མགོན་ཆེན་པོ་ལ་དད་པ་ཆེན་པོ་འོ་དེ་འདྲས་བྱས་ནས་ཆགས་སྡོད་ཀྱི་ཡོད་རེད་བྱས་ཙང་དེ་ཡིན་དུས་ང་རང་དེ་བཅར་ཐུབ་པ་དེ་དཔེ་དགའ་བོ་བྱུང། ཨ་ནི་ད་ངས་དམིགས་བསལ་ཞུ་ཡས་གང་ཡང་མི་འདུག་ད་ང་རང་ཚོ་དེ་ག་ཚང་མ་ལོག་ད་སངས་རྒྱས་ཀྱི་ཆོས་ཀྱི་རྗེས་འཇུག་ཆགས་ཀྱི་ཡོད་རེད། བྱས་ཙང་འདི་ཡིན་དུས་སངས་རྒྱས་ཀྱི་ཆོས་ཀྱི་རྗེས་འཇུག་ཡིན་པ་ནང་བཞིན། ཨ་ནི་སངས་རྒྱས་ཀྱི་གསུང་བ་འདི་ལ་ང་རང་ཚོས་དད་པ་ཡོད་རེད་མོས་པ་ཡོད་རེད། ཡོད་པ་ནང་བཞིན་གྱི་ང་རང་ཚོ་གང་ཐུབ་ཐུབ་ཀྱིས་ཨ་ནི་ཆོས་ལ་སློབ་སྦྱོང་བྱེད་ཡ་དང་ཨ་ནི་ཆོས་ལ་ཡ། ཤེས་པ་རེད་པ་ཆོས་དེ་ཨ་ནི་སྐྱབས་སུ་མཆི་ཟེར་ནས་དད་པ་བྱེད་པ་གཅིག་པོ་མ་ཡིན་པ་ཆོས་ཀྱི་དོན་དག་གོ་དོན་རྟོགས་ཐུབ་ཡ་ལ་ཡ། འབད་བརྩོན་བྱེད་ཐུབ་པ་ཡིན་ན་ཨ་ནི་སོ་སོའི་མི་ཚེ་སྐྱིད་པོ་སྐྱེལ་ཡ་ཡིན་ནའི་རེད། ཁྱིམ་ཚང་ཡིན་ནའི་འཆམ་མཐུན་དང་ཨ་ནི་སྐྱིད་པོ་ཅིག་གི་ཐོག་ནས་ཡོང་ཐུབ་ཡ་རེད། གྲོང་ཚོ་སོ་སོ་ཡིན་ནའི་རེད་ལུང་པ་ཁོ་ར་ཡིན་ནའི་བདེ་སྐྱིད་དང་ལྡན་པའི་ཐོག་ནས་སྐྱེལ་ཐུབ་ཀྱི་རེད། ཨ་ནི་སངས་རྒྱས་ཀྱི་ཆོས་ཀྱི་བསླབ་བྱ་གཙོ་བོ་གཅིག་དེ་གཞན་ལ་གནོད་འཚེ་སྤང་ཡ་དེ་ད་དེ་དཔེ་གལ་ཆེན་པོ་རེད་བྱས་ཙང་དེ་ཡིན་དུས་ང་རང་ཚོས་ག་དུས་ཡིན་ནའི་སྤྱོད་པ་དང་ག་རེ་ཡིན་ནའི་ཡ་རབས་བཟང་སྤྱོད་དང་ཨ་ནི་དཔེ་གཅིག་ག་ཟེར་དགོས་རེད་གནོད་འཚེ་སྤང་ཡ་དེ་ང་རང་ཚོའི་ཕ་མེས་ནས་བརྒྱུད་པའི་རིག་གཞུང་བཟང་པོ་ཞིག་ཆགས་ཀྱི་ཡོད་རེད་དེའི་ཐོག་ལ་ཚང་མ་ལོག་གིས་འབད་བརྩོན་དང་ཨ་ནི་ད་ལྟ་བར་དུ་ཡག་པོ་གནང་ཡོད་རེད་ད་དུང་མུ་མཐུད་གནང་རོགས་བྱེད་ཞེས་ཞུ་ཡ་ཡིན།

རླུང་ལ་གཙོ་བོར་གྱུར་པའི་ཨ་ནི་ཡང་དེ་མིན་གྱི་ས་ཁུལ་ཁག་མ་སླེབས་པ་དེ་འདྲའི་མང་པོ་ཞིག་ཡོད་རེད་ད་དེ་ཚོ་ཚང་མ་ལོག་ལ་བཅར་ཐུབ་ཡག་གི་ང་རང་གི་རེ་བ་དང་ཨ་ནི་ཡིད་ཆེས་ཞུ་གི་ཡོད། ཨ་ནི། ད་རླུང་ལ་གི་མི་མང་ཚོ་ཚང་མ་ལོག་དུས་རྒྱུན་ནས་གོ་ཡག་ལ་ཆོས་དད་ཆེན་པོ་དང་ཞེ་དྲག་གི་ཡག་པོ་ཡོད་རེད་ཟེར་བཞིན་དེ་འདྲའི་གོ་གི་འདུག་དགའ་པོ་ཞེ་དྲག་བྱུང། ད་ཡིན་ནའི་ང་རང་ཚོ་གཙོ་བོ་དེ་ཨ་ནི། མི་མང་ཚོས་ད་ཁོར་ཡུག་གི་ཐོག་ལ་ཡང་དགོངས་པ་བཞེས་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ང་རང་ཚོས་ཁོར་ཡུག་འདི་ཡག་པོ་མ་བྱུང་བ་ཡིན་ན་ཨ་ནི་ནང་བཞིན་འབྱུང་བའི་གནོད་འཚེ་ཨ་ནི་ཅིག་ག་ཟེར་དགོས་རེད་ད་ག་ཟེར་ས་ཡོམ་དང་ཆུ་ལོག་དང་འོ་ད་དེ་འདྲའི་དཀའ་ངལ་མང་པོ་ཅིག་ཡོང་ཡ་དང་ནད་ན་ཚ་ཡོང་ཡ་དེ་ཚོ་ཚང་མ་ལོག་དེ་ང་རང་ཚོ་ཁོར་ཡུག་གི་ཡ་གཅེས་སྤྲས་བྱེད་མ་ཐུབ་པའི་རྐྱེན་པས་ཡོང་གི་ཡོང་གི་ཡོད་པའི་གནས་ཚུལ་ཡོང་གི་ཡོད་རེད། ལྷག་པར་དུ་ཡང་ཨ་ནི་ཅིག་བི་ཁའི་དེ་རིང་ཁ་སང་ཡང་ང་རང་ཚོ་ཅིག་ཧ་ཚོ་ཤིང་ཀ་དེ་ཚོ་ད་ཁྲེ་སི་ཁྲེ་སི་གི་དགོས་དོན་སྒྲུབ་ཡག་གི་ཆེད་དུ་ཤིང་ཀ་དེ་ཚོ་མང་པོ་ཅིག་མེ་ལ་བརྒྱབ་ཡག་ད་དེ་འདྲས་ཀྱི་གནས་ཚུལ་དེ་མཚམས་རེ་ཀ་སོགས་རེད། གནས་ཚུལ་ཆ་ཚང་མ་ཤེས་པ་བྱས་ནས་དེ་འདྲ་ཡོང་གི་ཡོད་པའི་གི་གནས་ཚུལ་ཆགས་བསྡད་བཞག་བྱས་ཙང་དེ་ཚོ་ཨ་ནི་ཕུགས་རྒྱང་རིང་པོའི་བསམ་བློ་དང་བསམ་བློ་རྒྱ་ཆེན་པོ་ཞིག་དང་ལྷག་དོན་དུ་ནང་པ་སངས་རྒྱས་པའི་ཆོས་ཀྱི་རྗེས་འཇུག་ཡིན་པའི་ཆ་ནས་དེ་ལ་ཡ་ད་སྲོག་མང་པོ་ཅིག་ཤོར་གྱི་ཡོད་རེད། ཨ་ནི་སྲོག་གཅོད་པ་ཟེར་ཡ་དེ་ད་ནང་པ་སངས་རྒྱས་པའི་ཆོས་ནང་ནས་ང་རང་ཚོའི་མི་དགེ་བཅུ་སྤོང་ཚུལ་ཁྲིམས་ནང་ནས་སྲོག་གཅོད་སྤོང་བ་ཟེར་ཡ་དེ་དང་པོ་ཁོ་རང་གསུང་གི་ཡོད་རེད་བ། བྱས་ཙང་འདིའི་ཐོག་ནས་ང་རང་ཚོས་ཆོས་ཕྱོགས་ཀྱི་ཐོག་ནས་ཞེ་དྲག་གི་ཉེས་དམིགས་ཆེན་པོ་རེད་བཞག་ཨ་ནི་དེ་བཞིན་གྱི་ང་རང་ཚོ་དཔེར་འཕགས་པ་སྤྱན་རས་གཟིགས་ཀྱི་རྗེས་འཇུག་ཡིན་ཟེར་དུས་བྱམས་སྙིང་རྗེ་འདི་ང་རང་ཚོས་ད་ཉམས་ལེན་ཟེར་ནས་མི་འདུག་ཡིད་ཆེས་ཟེར་ནས་མི་འདུག་བྱེད་ས་གཙོ་བོ་དེ་ད་བྱམས་སྙིང་རྗེ་གི་བསམ་པ་གོང་མཐོར་སྤེལ་ཡ་དེ་ཡིན་དུས་ཨ་ནི་སྙིང་རྗེའི་ལྟ་གྲུབ་དང་ཨ་ནི་འཚེ་མེད་ཞི་བའི་ལྟ་གྲུབ་དང།